ཞིབ་འཇུག་གསར་འགོད་པ Jess Hill ལགས་ཀྱིས་ལོ་བཞིའི་རིང་ཨོསྟྲེ་ལི་ཡའི་ནང་ཁྱིམ་ཚང་གི་གཏུམ་སྤྱོད་སྐོར་ཉམས་ཞིབ་གནང་ནས་དཔེ་དེབ See What You Made Me Do ཞེས་པ་དེ་རྩོམ་སྒྲིག་གནང་ཡོད་པ་དང། ད་ཆ་དེབ་དེ SBS ཀྱི་ལེའུ་གསུམ་ཅན་གྱི་དངོས་བྱུང་གློག་བརྙན་ཞིག་བཟོས་ཡོད་པ་རེད། ཁོང་མོས་བཙན་སྐུལ་དང་སྟངས་འཛིན་གྱི་སྤྱོད་ཚུལ་འོག་གཏུམ་སྤྱོད་རྣམས་མངོན་གསལ་དོད་པོ་མཐོང་གི་མེད་པའི་སྐོར་ཁོང་མོས་འགྲེལ་བརྗོད་གནང་དོན།

ཡང་ཁྱེད་ཀྱིས་ཁ་བྲལ་འདོད་ཡོད་པའི་སྐད་ཆ་བཤད་ཚེ་བཟའ་ཟླས་རང་ཉིད་ལ་འཚེ་བ་བྱེད་རྒྱུའི་སྡིགས་ར་བསྐུལ་བ་དང་ཡང་ན་རང་ཉིད་ཀྱི་ཕྲུ་གུ་དང་གཅེས་ནོར་སྲོག་ཆགས་ལ་འཚེ་བ་དང་སྲོག་བཅད་པའི་སྡིགས་ར་བསྐུལ་བ་སོགས། བཙན་སྐུལ་དང་སྟངས་འཛིན་ཅན་གྱི་སྤྱོད་ཚུལ་ཡིན། ཡང InTouch ཞེས་པའི་རིག་གཞུང་སྣ་ཚོགས་ཀྱི་ལྟེ་གནས་ཁང་གིས་ཉེ་ཆར་བཏོན་པའི་སྙན་ཐོ་ཞིག་ལ་ལྟར་ན། ཁྱིམ་ཚང་གི་གཏུམ་སྤྱོད་དང་འབྲེལ་བའི་གནས་ཚུལ་བརྒྱ་ཆ་དགུ་བཅུ་གོ་གཉིས་ཙམ་ནང་བཙན་སྐུལ་དང་སྟངས་འཛིན་གྱི་སྤྱོད་ཚུལ་བེད་སྤྱོད་བྱས་ཡོད་པ་ཐོན་ཡོད་འདུག Melbourne ནང་གནས་སྡོད་མཁན་སྤྱི་ཚོགས་ཞབས་ཞུ་བ Anu Krishnan ལགས་ཀྱིས་རིག་གཞུང་སྣ་མང་ཅན་གྱི་སྤྱི་ཚོགས་ནང་ལ་ཡང་བུད་མེད་རྣམས་ལ་བཙན་སྐུལ་དང་སྟངས་འཛིན་མྱོང་གི་ཡོད་ཀྱང་རིག་གཞུང་དང་ལུགས་སྲོལ་ལ་གཞིགས་ནས་བུད་མེད་དེ་དག་གིས་སྤྱོད་ཚུལ་དེ་དག་ར་སྤྲོད་མི་ཐུབ་པ་ཡོང་གི་ཡོད་ཅེས་ཁོང་མོས་གསུངས་དོན།

ཡང་དེ་བཞིན Queensland མངའ་སྡེའི་ནང་རྟེན་གཞི་ཡོད་པའི་ཚོགས་པ Children By Choice ཞེས་པས་གནས་ཚུལ་བསྡུ་རུབ་བྱས་པ་ལ་ལྟར་ན། རིག་གཞུང་སྣ་ཚོགས་ཅན་གྱི་བུད་མེད་ལྔ་ཆ་གཅིག་ལ་ཕྲུ་གུ་སྐྱེ་བར་བཙན་སྐུལ་མྱོང་ཡོད་པ་ཐོན་ཡོད་འདུག་དེ་བཞིན་བུད་མེད་དེ་དག་ལས་བཞི་ཆ་གསུམ་ཙམ་ལ་གཏུམ་སྤྱོད་མྱོང་ཡོད་པ་ཐོན་ཡོད་འདུག Brisbane ནང་གནས་བཞུགས་ཡོད་པའི་སྤྱི་ཚོགས་ཞབས་ཞུ་བ Jatinder Kaur ལགས་ཀྱིས་འགྲེལ་བརྗོད་གནང་དོན། སྐྱེས་པ་ཚོས་རང་ཉིད་ཀྱི་བཟའ་ཟླ་ལ་བཙན་སྐུལ་འོག་ཕྲུ་གུ་བཟོས་ཀྱི་ཡོད་པ་དེ་ནི་ཕྲུ་གུ་འཁོར་རྗེས་བུད་མེད་དེས་རང་ཉིད་ཀྱི་བཟའ་ཟླ་དང་མཉམ་དུ་མ་བསྡད་ཀ་མེད་བྱུང་གི་ཡོད་པར་བརྟེན་ཡིན། ཡང Marica Ristic ལགས་ནས Gold Coast ན་ཡོད་པའི་རིག་གཞུང་སྣ་མང་གི་ཚོགས་སྡེར་ཁྱིམ་ཚང་གཏུམ་སྤྱོད་མྱོང་མཁན་བུད་མེད་རྣམས་ལ་རོགས་སྐྱོར་གནང་མཁན་གྱི་ཚོགས་པ SARA ཞེས་པའི་འགན་འཛིན་ཡིན་པ་དང། ཁོང་མོས་ཁྱིམ་ཚང་ནང་གཏུམ་སྤྱོད་མྱོང་མཁན་གྱི་བུད་མེད་རྣམས་ལ་བཙན་སྐུལ་དང་སྟངས་འཛིན་འོག་རང་ཉིད་ལ་ནུས་ཤུགས་གང་ཡང་མེད་པའི་འཚོ་བ་ཞིག་བྱུང་གི་ཡོད་ཅེས་ཁོང་གིས་གསུངས་དོན།

གྲོགས་པོ་གྲོགས་མོ་རྣམས་ལ་བུད་མེད་དེར་ཕྱིར་འགྲོ་འདོད་མེད་པ་དང་ཁོ་ཚོ་དང་ཐུག་འདོད་མེད་པ་སོགས་རྫུན་བཤད་ནས་གང་ལྟར་བུད་མེད་དེ་བསྟེན་ས་གཏུག་ས་མེད་པར་ཁེར་རྐྱང་བཀག་ཉར་བྱེད་ཀྱི་ཡོད། སྤྱིར་ཨོས་ཏྲེ་ལི་ཡའི་ནང་རྒྱལ་ཡོངས་སུ་ཁྱིམ་ཚང་ནང་གཏུམ་སྤྱོད་དང་འབྲེལ་བའི་ལམ་སྟོན་ཆེད་རོགས་འབོད་འབྲེལ་ལམ། 1800 RESPECT ལ་ཁ་པར་མང་ཆེ་ཤོས་ཨོ་སྟྲེ་ལི་ཡར་སྐྱེས་པའི་བུད་མེད་རྣམས་ཡིན་པ་དང། དེ་རྗེས་རྒྱ་གར་བའི་རིགས་རྒྱུད་ཅན་གྱི་བུད་མེད་རྣམས་ཀྱིས་ཁ་པར་བཏང་གི་ཡོད་འདུག་ཡང Jess Hill ལགས་ཀྱིས། འཕྲལ་སེལ་ཐོངས་མཆན་ལག་འཁྱེར་ཡོད་པའི་བུད་མེད་མང་དག་ཅིག་གིས་རང་ཉིད་ཀྱི་ཐོངས་མཆན་ལག་འཁྱེར་ལ་གནོད་ཡོང་གི་རེད་བསམ་ནས་ཁྱིམ་ཚང་ནང་གི་གཏུམ་སྤྱོད་སྙན་སེང་ཞུ་གི་མེད་ཅེས་གསུངས་ཡོད་འདུག། དེ་ཡང། ཏོག་དབྱིབས་ནད་ཡམས་སྐབས་ཁྱིམ་ཚང་ནང་གི་གཏུམ་སྤྱོད་སྐོར་རྟོག་ཞིབ་བྱས་པ་ལས། འཕྲལ་སེལ་མཐོང་མཆན་ཡོད་མཁན་བུད་མེད་བརྒྱ་ཆ་ལྔ་བཅུ་ང་ལྔ་ཙམ་ལ། གཏུམ་སྤྱོད་མྱོང་གི་ཡོད་པ་བཤད་ན་རང་ཉིད་ལུང་པར་ཕྱིར་སློག་བྱ་བར་འཇིགས་སྐུལ་བྱས་ཡོད་པ་དང། བུད་མེད་བརྒྱ་ཆ་དྲུག་ཅུ་ཙམ་ཞིག་ལ། མཐོང་མཆན་ཆེད་སྙན་ཞུ་ཕྱིར་འཐེན་བྱ་བར་འཇིགས་སྐུལ་བྱས་ཡོད་པ་ཐོན་ཡོད་འདུག། ཨོ་སི་ཀྲི་ལི་ཡའི་གཞིས་སྤོའི་ཁྲིམས་འོག་འཕྲལ་སེལ་གྱི་བཟའ་ཟླའི་མཐོང་མཆན་ཡོད་མཁན་རྣམས་ལ། ཁྱིམ་ཚང་གི་གཏུམ་སྤྱོད་མྱོང་ནས་བཟའ་ཟླ་དང་ཁ་བྲལ་བྱུང་ཚེ། མུ་མཐུད་གཏན་འཇགས་སྡོད་མིའི་སྙན་ཞུ་འབུལ་ཆོག་པ་ཡིན་འདུག་འོན་ཀྱང་སྙན་ཞུའི་ནང་གཏུམ་སྤྱོད་མྱོང་ཡོད་པའི་དཔང་རྟགས་མཁོ་སྒྲུབ་བྱེད་དགོས་པ་ཡིན་འདུག་དེ་ཡང་ཁྲིམས་དེ་བཟའ་ཟླའི་མཐོང་མཆན་ཁོ་ནར་འཇུག་གི་ཡོད་པ་ལས་འཕྲལ་སེལ་མཐོང་མཆན་གཞན་ཐོག་ཡོད་མཁན་རྣམ་པས་ལམ་གཞན་ཞིག་འཚོལ་དགོས་པ་ཡིན་འདུག། Ali Mojtahedi ལགས་ནི Immigration Advice and Rights Center ཞེས་པའི་གཞིས་སྤོའི་ལམ་སྟོན་དང་ཐོབ་ཐང་ལྟེ་གནས་ཁང་གི་ཁྲིམས་རྩོད་པ་ཞིག་ཡིན་པ་དང། ཁོང་གིས་གཏུམ་སྤྱོད་མྱོང་མཁན་རྣམས་ལ་མཐོང་མཆན་ལག་འཁྱེར་མེད་པ་དང་རང་ཉིད་ཀྱི་ཕྲུ་གུ་དང་ཁ་བྲལ་བའི་ཞེད་སྣང་ཡོད་པ་ཙམ་མ་ཡིན་པར་ཁོང་ཚོའི་འཚོ་གནས་ཆེད་མུ་མཐུད་གཏུམ་སྤྱོད་མྱོང་བཞིན་དུ་རང་ཉིད་ཀྱི་བཟའ་ཟླ་དང་མཉམ་དུ་བསྡད་ཀྱི་ཡོད་ཅེས་ཁོང་གིས་འགྲེལ་བརྗོད་གནང་དོན། So by the time ཁྱིམ་ཚང་ནང་གཏུམ་སྤྱོད་མྱོང་མཁན་ཞིག་གིས་མཐར་ཁ་བྲལ་རྒྱུའི་ཐག་གཅོད་བྱས་ཀྱང་ཁ་ཡོད་ལག་ཡོད་ཁོང་ཚོར་དཔལ་འབྱོར་རང་དབང་མེད་པ་དང། རོགས་སྐྱོར་བླངས་ས་སྤྱི་ཚོགས་ཞབས་ཞུ་བ་མེད་པ་དེ་བཞིན Medicare གྱི་ཐོབ་ཐང་མེད་པར་བརྟེན་ཁོང་ཚོར་གཏུམ་སྤྱོད་མྱོང་བཞིན་དུ་མི་དེའི་འོག་མགོ་སྒུར་དགོས་པའི་གནས་སྟངས་ཤིག་འགྱུར་གྱི་ཡོད། ཡང་གདུག་རྩུབ་ཅན་གྱི་འབྲེལ་བ་དེ་ལས་ཐར་ན་ཡང་འགྲོ་ས་གཞན་མེད་པས་ཁྱིམ་མེད་པར་འགྱུར་བ་དང་མོ་ཊའི་ནང་ཉལ་དགོས་པ་ཆགས་ཀྱི་ཡོད། དེར་བརྟེན Marica Ristic ལགས་ཀྱིས་བུད་མེད་མང་དག་ཅིག་གིས་རང་ཉིད་ཀྱི་ཐོབ་ཐང་ཤེས་བཞིན་དུ་གནས་སྟངས་དེ་དག་ལ་བརྟེན་མུ་མཐུད་གདུག་རྩུབ་ཅན་གྱི་འབྲེལ་བ་ནང་གནས་ཀྱི་ཡོད་ཅེས་ཁོང་གིས་གསུངས་དོན།

སྤྱིར་ཨོ་སི་ཀྲི་ལི་ཡའི་ནང་གཟའ་འཁོར་རེར་བུད་མེད་རེར་ཁྱིམ་ཚང་ནང་གཏུམ་སྤྱོད་ཀྱི་རྐྱེན་པས་སྲོག་ཤོར་གྱི་ཡོད་འདུག་པས་ལས་འགུལ་བ་དང་འབྲེལ་ཡོད་ཚོགས་པ་ཁག་གིས་རྩུབ་སྤྱོད་དེ་ལྟ་བུ་སྔོན་འགོག་ཕྱིར་སྔ་ས་ནས་བཙན་སྐུལ་དང་སྟངས་འཛིན་གྱི་བྱ་སྤྱོད་རྣམས་ཁྲིམས་འགལ་བཟོ་དགོས་པར་འབོད་སྐུལ་ཞུ་བཞིན་ཡོད་འདུག། ད་ཆ་ཨོ་སི་ཀྲི་ལི་ཡའི་ནང། ཏེས་མེ་ནི་ཡའི་མངའ་སྡེ་ཁོ་ནའི་ནང་བཙན་སྐུལ་དང་སྟངས་འཛིན་གྱི་བྱ་སྤྱོད་ཁྲིམས་འགལ་བཟོས་གྲུབ་པ་རེད་འདུག་འོན་ཀྱང། གསར་འགོད་པ་དང་རྩོམ་པ་པོ Jess Hill ལགས་ཀྱིས་རིམ་བཞིན་ཨོ་སི་ཀྲི་ལི་ཡའི་རྒྱལ་ཡོངས་སུ་ཁྲིམས་དེ་ལྟར་བཟོ་བའི་ཡིད་ཆེས་གཙང་མ་ཡོད་ཅེས་ཁོ་མོས་གསུངས་དོན།

དེར་བརྟེན་གལ་ཆེ་ཤོས་ནི་ཁྲིམས་དེའི་འོག་གཞིས་སྤོ་བའི་བུད་མེད་རྣམས་དང་ཁོང་ཚོའི་ཕྲུ་གུ་དེ་བཞིན་གདོད་མའི་མི་རིགས་ཅན་གྱི་བུད་མེད་རྣམས་ཀྱི་ཐོབ་ཐང་ལ་ཆ་འཛིན་བཞག་དགོས་པ་ཡིན། ཡང་གཞིས་སྤོའི་གནད་དོན་གྱི་ཁྲིམས་རྩོད་པ་ཨ་ལི་མོ་ཇཱ་ཧེ་དི་ལགས་ཀྱིས། བཙན་སྐུལ་དང་སྟངས་འཛིན་གྱི་བྱ་སྤྱོད་ཁྲིམས་འགལ་བཟོ་བ་ཙམ་མ་ཡིན་པར་བུད་མེད་དེ་དག་ལ་དགོས་མཁོའི་རོགས་སྐྱོར་འདང་ངེས་མེད་པའི་གནད་དོན་ཐོག་ལག་བསྟར་བྱེད་དགོས་ཞེས་ཁོང་གིས་གསུངས་དོན།

སྤྱི་ཟླ་ལྔ་པའི་ཚེས་ལྔ་ཉིན་དགོང་དྲོ་ཆུ་ཚོད་བརྒྱད་དང་ཕྱེད་ཀའི་ཐོག SBS ཀྱི་ཁྱིམ་ཚང་ནང་གཏུམ་སྤྱོད་སྐོར་དངོས་བྱུང་གློག་བརྙན See What You Made Me Do ཞེས་པའི་ལེའུ་དང་པོ་དེ་རྒྱང་བསྲིང་ཞུས་ཡོད་པ་དང། དེ་རྗེས་ཁྱེད་ཀྱིས་རིན་མེད་ཐོག་གློག་བརྙན་དེ SBS On Demand དུ་གཟིགས་རྒྱུ་ཡོད་པ་ཡིན། ཡང་གློག་བརྙན་དེའི་ལེའུ་གཉིས་པ་དང་གསུམ་པ་སྤྱི་ཟླ་ལྔ་པའི་ཚེས་བཅུ་གཉིས་དང་ཚེས་བཅུ་དགུའི་ཐོག་རྒྱང་བསྲིང་ཞུས་ཡོད།